རྣལ་མ་སེམས་མེད་བྱེད་དྲག་ཆོས་སྐུར་དྲག་ཆོས་པས་སྦྱོང། དེ་དུས་སུ་མེད་ཀྱི་གནས་འདི་ག་ཅི་ཀྱི་གནས་ཡིན་ན་སེ་ཆད་ཀྱི་མ་ཤེས་པར་བྱོས་ཀྱི། འདི་མ་ཤེས་པར་ཕྱིན་ཆད་ཀྱི་དུས་སུ་མེད་ཀྱི་དྲུང་ཚོ་ཡ་སོ་སོང་ཞིམ་ད་ལུ་བྱེད་ཀྱི་ཁ་ག་ཅི་ཀྱི་པའི་གནས་ཐོབ་ཐོབ་ཡིན་ན་སེ། ཧ་གོ་ནི་ཀྱི་དོན་ལུ་བྱེད་ཀྱི་དྲུང་ཚོ་ཡ་སོ་སྦྱོར་ཞིམ་ད་ལུ་སྨན་ཁང་དང་སོང་ཞིམ་ད་ལུ།

ད་ཁྱེད་ཤེས་ཀྱི་ལས་རིམ་སེམས་འཚུབ་སེ་ཤུ་ནི་ཨིན། ང་ཆུ་ཚོད་ག་ར་གི་རང་གི་དི་སུ་མེ་གི་ཁ་ལབ་ཐང་དི་སུ་མེ་གི་ལ་ལེན་དི་ཚོད་ག་ར་ང་ཆེ་གི་རྡོ་མ་གི་སྐོར་ལས་ཧ་གོ་སུབ།

ངེད་ཀྱི་གཉེན་ཚད་མི་བྱམས་ད་པིན་སིམ་འདི་སུ་ལུ་ག་སྟེ་སོང་སོད་ཀྱི་འདི་སུ་མེད་ཀྱི་སྡུག་བསྔལ་དཀའ་ངལ་ན་ལས་ཐར་བར་གནང་འདི་བས། ཁོང་གིས་ཤར་གྱི་ལུས་འདི་ནང་ན་ལུ་ར་ཀོན་ཆོས་ཆ་ར་གྱི་བྱི་ལ་བུམ་གནང་འདི་ཡོད་པི་གོ་ལེ་བས་ཁོང་བཀའ་ར་གྱི་ལས་ཤ་བཀའ་དྲིན་ཆེ་ཚེ་ཤུགས་སུབ་ཨོང་ད་ཐོབ་ཀོན་ཆོས་ཆ་ར་གྱི་གནང་ཡིན། ད་རེབ་ཆུ་རུག་གྱི་ལས་རིམ་འདི་གི་ནང་བཞིན་ཁོང་བཀའ་ར་ལུ་ར་འདི་སུ་མེད་ཀྱི་ཞག་ཉེ་ཡ་འཇོག་ད་ལུ་ཁོང་བཀའ་ར་ལུ་མདང་སིམ་བས་འདི་གནང།

དྭངས་མ་ར་ང་ཅེ་ཚུ་ཀ་ར་ལུ། འདི་ཟི་མེ་གི་དགེ་བཤེས། དགེ་བཤེས་སེ་མ་ཤེས་པོ་རུ་བྱེད་ཅིང་ཆོས་བཤེས་མི། ཆོས་བཤེས་མི་སེ་མ་ཤེས་པོ་རུ་བྱེད་ཅིང Pastor། ཡང་ཅི་བའི་ང་ཅི Prophet སི་ལ་མི། ལོ་རྒྱུས་འདི་ཚོ་འདི་ཁ་ལུ་ལབ་དེ་བས་འདུག། ལས་བྱ་ཅི། འདི་ཟི་མེ་གི་ནམ་མ་སེ་མེ་གི་ཟོབ་སྦེ་མི་གི། དགེ་བཤེས་འདི་ཚུ། དགེ་སློང་འདི་ཚུ། ཡང་ཅི་བའི་ང་ཅི་ལུ་ཆོས་བཤེས་གི་འདི་ནམ་མི་གི། འདི་ཚོའི་ནམ་སེ་མེ་གི་ཁོང་གི་ནམ་མ་སེ་མེ་གི་ལས་བྱོ་མ་བེའུ་གི་ཀོ་ལ་བའི་ང་ཅི་འདི་ཚུ་རེབ་གིམ་སེ་ལ་བའི་ལོ་རྒྱུས་ང་ཅི་ཧ་གོ་དེ་བས་འདུག།

དེ་རབས་པའི་ཚེ་ཚོད་འདི་ཀློད་པའི་འདི་ང་ལོག་འདི་མ་བལྟ། ད་སར་དྲུ་བ་ང་གི་དྲུ་བ་ལུ་ལོང་ཤིམ་ད་ལུ་ཁོ་ལུ། འདི་བཟུ་མེད་གི་ང་གི་ཀོལ་ཆབ་འདི་དྲུ་ད་ལུ་ཁོ་ཡ་འདི་བཟུ་མེད་གི་དྲུ་རྒས་ཁབ་ན་ལེ་ཤེ་ཡ་འདི་བེ་དོ་རུ་ལོག་འདི་ཁོ་གི་ཨི་ཁ་ལུ་ཇོ་དོ་སི་ལབ་པི་ལུ་ཇུ་ཁོ་གི་ང་ལབ་ཏེ། ཨང་ནི་བཟུ་མེད་ཀློད་པའི་ན་ལེ་ང་ཅི་རིབ་གིམ་གོ་བེ།

དེ་ར་བེ་ཚུ་ཚུ་རུ་ང་ཅ་ར་སྒྲུབ་རྒྱལ་ཁབ་ཀྱི་ང་ཅ་ར་རྒྱལ་བདུད་ཀྱི་ན་མ་སི་མེ་ཀྱི་ང་ཆ་ཤག་ཏི་བའི་ང་ལུ་ན་མ་སི་མེ་ཀྱི་རོ་རམ་བེ་རི་བའི་ཁུ་གི་ང་ལུ་ཏའི་འདི་ཅམ་ཅི་མེ་འདི་ཁ་ཏོ་རུ་ང་གི་བདུད་ཚུ་མེ་ཀྱི་མ་ལུ་མི་ཤིན་གི་ཧ་ཏུ་ལེ་བའི་ང་ལུ་སཱ་པོར་བེ་རི་བའི་ཁུ་གི་ང་ལུ་མེན་ཅུ་བེ་ཨ་ཁུ་གི་ཏའི་འདི་ང་གི་ལེན་འདི་གི་བེ་དེ་བེ་དེ་གི་ཀུ་ལེ་བའི་ང་མ་ཨོ་པར་ཤན་ཇོ་ཏོ་ལུ་ཨོ་པར་ཤན་ལུ་ང་ཤི་དི་ཡ་སི།

དུས་གསུམ་པའི་ང་ལུས་བསླབ་བསྡུས་པས་ཁོ་གི་སེམས་ཀྱི་ནང་ན་ལེ་ར། ངེད་ཀྱི་སེམས་ཀྱི་ནང་ན་ལེ་ར་ལ་འབད་བསྡུས་པའི་ཀུན་སྤྱོད་གསོན་པའི་གཞུག་ཏུ་ཡོད་པའི་དོན་དག་འདི་དེ་ཡིན། འདི་བས་ནི་འདི་གི་ང་ཁྱེད་ཚོའི་ནམ་ཕྱེད་ར་བའི་རུ་ལ་ལན་ཐབས་བསྡུས་འཇོག་དག་ལུས་སེམས་བཙུག་གོ། སེམས་བཙུག་མི་འདི་གི་འདི་བཙུག་མེད་གི་ལུས་རྒྱུད་དུ་ཚུལ་ག་ཐིག་ཡིན་ན་ག་ཅི་ཡིན་ན་ང་ཁྱེད་ཀྱི་ཧ་གོ་གོ།

ཆད་ཀྱི་ལམ་འདི་སྐྱོན་ཆོས་ཅི་འམ་ཅི་ཨི། ང་ཅད་འདི་ས་ས་ཛམ་བློན་འདི་ཡིབ་ཐོད་ཅིག་གི་དོན་ལུ་ང་ཅད་འདི་ཛམ་བློན་ན་བདུད་ནུས་ཀྱི་དོན་ལུ་ཅིན་ཅིམ་ཨི། ང་ཅད་ཉན་ཅིམ་ན་བ། ད་ན་ཚེ་བཞི་ཚེ་ང་ཅད་ཤི་དེ་བས་འབྱུང། ད་ན་བ་ན་ཚེ་སི་ལབ་ད་ལུ་ང་ཅད་ཀྱི་འདི་སི་མེ་གི་ང་ཅད་ཀྱི་ཚི་བས་འདི་ང་ཅད་ཀྱི་གུར་མ་འདི་ཚུ་འདི་ཁ་ལུ་ཐེམ་འདི་འཇོག་ཨི། དེ་ར་བས་ཚུ་ཚི་ལུ་ད་ར་བྱུ་རུ་ར་ང་ཤི་དེ་འཇོག་འཇོག་ད་ལུ་ཆད་ལུ་ག་ཏེ་ཁི་ཀེ་ནི་མོ།

ག་ཏིམ་གཅིག་སྤོ་མི་ཡུ་རུ་ར་ཆེ་རྣམ་གསུམ་པའི་ཕྱག་གི་ཀློང་དུ་ཇོ་མོ་ཀོ་སི་ལ་པའི་ལོ་རྒྱུས་འཆད་ལུགས་བསླབ་བསྡུས་པའི་ཡུལ། དོ་རུ་ར་ཐང་ཆོས་ལུགས་དོ་རུ་བསླབ་ནི་ཆེ་གི་ལམ་ཚུལ་དུ་ཇོ་དོ་རུ་ལམ་འབུམ་བདག་ཏི་མ་ཇོ་ལུ་ལམ་ཆུང་ཀུ་ལེ་རེ་གོ་ལེ་གོ་ལེ་གོ་ལེ་བས་ཡང་ཆེ་མ་ཆེ་གི་རིབ་དགིམ་དི་གི་བས་འདི་རྣམ་ས་འབྲུ་སི་སི་ཉན་ཁ་ཅིག་འདུག་འདི་ཁ་ལུ་འབྲུ་སི་སི་སུ་བསླབ་དོ་ལུ་ཡང་ཆེ་མ་འདི་ཧོ་ཀོ་ཅིའོ་ཡང་ཆེ་མ་འདི་ཁ་ལུ་རྣམ་གསུམ་པའི་གི་ག་རི་ཇོ་མ་གསུམ་པའི་ལམ་ཅིའོ

མིག་གི་ཕྱོགས་ན་ལུ་ང་ཆེ་དུ་ཚོད་བྱུང་ཡང་ཁོ་ར་ཅམ་ཅི་མེན་ང་བྱས་དུས་ཁོ་གི་དྲུག་དེ་བག་དེ་འབྱུང། ཨང་ནི་སུ་མེད་སེམས་ཚུགས་དེ་བས་ལ་ལན་ཐབས་ཀོ་སེ་ལབ་ཁོ་མི་དོན་དང་དེ་དེ་ཨིན། དེ་མི་དེ་གི་ཏས་ང་ཆེ་ལུ་ང་ལུ་རྣམ་ས་མེད་གི་ལས་གཞོམ་ཆི་བེའུ་མེད་ཁོ་གི་ང་ལུ་རྣམ་ས་གི་ཁ་ལབ་ད་ལུ་རྣམ་ས་ཧིན་སང་ས་ལབ་མེད་དེ་སུ་མེད་ལས་གཞོབ་བེ་ལབ་དེ་ཧོམ་ད་ལུ་དེ་མི་དེ་ག་དེ་ཧུད་དེ་བོ་ད་ར་ན་བ།

དུས་གསུམ་པའི་ང་ཆེ་ར་ལུ་ལ་ལན་ཐམ་དུ་འཇོག་དོན་ལོ་ང་ཆེ་གི་རྡོ་མ་གི་གོ་ལ་བས་རྡོ་མ་སེ་མ་ཤོད་པུ་ཆོད་ཚིག་ང་ཆེ་ཚོད་ཀི་རི་ཟལ་གི་གོ་ལ་བས་ཧ་གོ་སུབ་སེ་ལོ་རྒྱུ་ང་ཆེ་ཧ་གོ་དི་བས་ཡུས་ད་རེ་གི་ལས་རིམ་དི་གི་ན་ཤིང་ཆེ་ཕམ་པུན་ཆ་ཆ་རོ་ཏོ་ཚ་དུས་ཆུ་གི་སེམས་ཚུགས་དི་ཉན་ཅི་མི་གོ་ལ་བས་ལས་ཤ་བཀའ་དྲིན་ཆེ་ཉན་སེམས་མི་ཅམ་ད་པུན་སེམས་དི་ཆུ་ག་ར་ལུ་ལས་ཤ་བཀའ་དྲིན་ཆེ་སེ་ཤུ་ནི།